འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
རྒྱ་ནག་ནང་མཁའ་རླུང་འབག་བཙོག་གི་རྐྱེན་གྱིས་ལོ་གཅིག་ནང་མི་འཆི་མ་རན་གོང་ནས་ཤི་བའི་གྲངས་འབོར་ས་ཡ་གཅིག་དང་འབུམ་གཉིས་ལྷག་ཟིན་ཡོད་པ་ཡུལ་དེའི་གཞུང་འབྲེལ་ཞིབ་འཇུག་ཞིག་གིས་ཤེས་རྟོགས་བྱུང་ཡོད་པ་རེད། དེ་ཡང་རྒྱ་ནག་དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱིས་བྱས་པའི་ཞིབ་འཇུག་གི་སྙན་ཐོ་ཞིག་ཁ་སང་དབྱིན་ཡུལ་གྱི་སྨན་དོན་དུས་དེབ་ཐོག་ལ་དཔར་སྐྲུན་བྱས་པའི་ནང། རྒྱ་ནག་ནང་མཁའ་རླུང་འབག་བཙོག་དང་དེའི་གནོད་སྐྱོན་གྱིས་ཡུལ་དེའི་མི་རྣམས་ཀྱི་འཕྲོད་བསྟེན་ལ་དཀའ་ངལ་རྒྱ་ཆེན་པོ་སྤྲད་ཀྱི་ཡོད་པ་དང། དེ་ཡང་སྤྱི་ལོ་ཉིས་སྟོང་བཅུ་ལོར་ལ་མཁའ་རླུང་འབག་བཙོག་གི་རྐྱེན་གྱིས་མི་ས་ཡ་གཅིག་དང་འབུམ་གཉིས་ཤི་ཡོད་པ་དང། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་དཔལ་འབྱོར་མཉམ་ལས་དང་ཡར་རྒྱས་ཚོགས་པ་ཡིས་སྔོན་དཔག་བྱས་པའི་ནང་ལ། སྐབས་དེའི་གནས་སྟངས་དེ་རྒྱལ་སྤྱིའི་ཐོག་ལ་མུ་མཐུད་ནས་སོང་བ་ཡིན་ན། སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་འཛམ་གླིང་ནང་ལོ་རེ་རེའི་ནང་ལ་མི་ས་ཡ་གསུམ་དང་འབུམ་དྲུག་མཁའ་རླུང་འབག་བཙོག་གི་རྐྱེན་བྱུང་ནས་འཆི་མ་རན་གོང་ནས་འཆི་རྒྱུའི་ཉེན་ཁ་ཡོད་པ་ཞིག་རེད། དེ་ནི་རྒྱལ་སྤྱིའི་ཐོག་ལ་མ་འོངས་པའི་ལོ་སུམ་ཅུ་ལྷག་གི་རྗེས་སུ་ལོ་རེ་རེའི་ནང་འཆི་སྐྱོན་འགྲོ་བའི་གྲངས་ཀ་ཞིག་ཡིན་པ་ལས། རྒྱ་ནག་ནང་ལ་ལོ་དྲུག་གོང་དུ་ལོ་གཅིག་གི་ནང་ལ་མི་གྲངས་དེའི་སུམ་ཆ་གཅིག་ལྷག་དངོས་སུ་འཆི་སྐྱོན་སོང་ཡོད་པ་ཞིག་སྟོན་པ་རེད། གོང་ཞུས་ཀྱི་སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་ལོ་རེར་རྒྱལ་སྤྱིའི་ཐོག་ནས་མི་གྲངས་ས་ཡ་གསུམ་དང་འབུམ་དྲུག་མཁའ་རླུང་འབག་བཙོག་འོག་འཆི་སྐྱོན་འགྲོ་བའི་ཉེན་ཁ་ཡོད་པའི་དེའི་ནང་ནས་མང་ཆེ་ཤོས་དེ་མཁའ་རླུང་འབག་བཙོག་ཆེ་ཤོས་དང་མི་གྲངས་མང་ཤོས་ཡིན་པའི་རྒྱ་ནག་དང་རྒྱ་གར་གཉིས་ལ་ཡོང་རྒྱུ་ཡིན་པའི་སྔོན་དཔག་བྱས་ཡོད་པ་རེད། ཐེངས་འདིའི་རྒྱ་ནག་ནས་བྱས་པའི་ཞིབ་འཇུག་དེ་སྤྱི་ལོ་ཉིས་སྟོང་བཅུ་ལོ་ནས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་བར་ལོ་གཉིས་དང་ཕྱེད་ཀའི་རིང་ལ་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་སུམ་ཅུ་སོ་བརྒྱད་ནང་ལ་བྱས་པ་ཞིག་ཡིན་པ་རེད། དུས་ཡུན་དེའི་རིང་ལ་མི་འཆི་སྐྱོན་སོང་བའི་གྲས་ནས་མི་གྲངས་སུམ་འབུམ་ལྔ་ཁྲི་ལྷག་ལ་བརྟག་དཔྱད་བྱས་སྐབས། དེའི་གྲས་ནས་བརྒྱ་ཆ་བརྒྱད་ཅུ་གྱ་བདུན་ལྷག་མཁའ་རླུང་སྦགས་བཙོག་ནང་གི་རྫས་རྩི་ཕྲ་བ་དང་འབྲེལ་བ་ཤུགས་ཆེན་པོ་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། ཁོ་ཚོ་ཡིས་ཞིབ་འཇུག་ཇི་ལྟར་མང་དུ་བྱས་པ་དེ་ཙམ་གྱིས་མཁའ་རླུང་སྦགས་བཙོག་འོག་ཏུ་མི་ཤི་བའི་གྲངས་འབོར་དེ་ཙམ་གྱིས་མང་དུ་ཤེས་རྟོགས་ཡོང་གི་ཡོད་པའི་ཞིབ་འཇུག་གི་སྙན་ཐོ་དེའི་ནང་འགྲེལ་བརྗོད་བྱས་འདུག་རྒྱ་ནག་ནང་གི་གྲོང་ཁྱེར་ཁག་ནང་ལ་ཐེངས་མང་བྱས་པའི་ཞིབ་འཇུག་རྣམས་ཀྱིས་ཁ་གཅིག་གྲགས་ཀྱིས་མཁའ་རླུང་སྦགས་བཙོག་འོག་མི་ཤི་བའི་གྲངས་འབོར་མང་དུ་འགྲོ་གི་ཡོད་པ་ངེས་ཤེས་བྱུང་ཡོད་པ་རེད། འོན་ཀྱང་ཞིབ་འཇུག་དེ་རྣམས་སྐབས་དེ་རང་གི་གནས་ཚུལ་ཁག་ཅིག་ལ་ཡིན་པར་བརྟེན་དུས་ཡུན་རིང་པོའི་ནང་ལ་གནོད་སྐྱོན་ཅི་འདྲ་ཡོང་གི་ཡོད་པ་ཤེས་རྟོགས་བྱུང་མེད་པ་ཞིག་རེད། ཞིབ་འཇུག་དེ་ཚོ་ཕལ་ཆེ་བ་མཁའ་རླུང་སྦགས་བཙོག་ཆེ་ཤོས་ཡིན་པའི་གྲོང་ཁྱེར་ཁག་ནང་ལ་བྱས་ཡོད་པར་བརྟེན་མཁའ་རླུང་སྦགས་བཙོག་ཅུང་ཆུང་བའི་གྲོང་ཁྱེར་ཁག་ནང་ལ་གནས་སྟངས་ཅི་འདྲ་ཡོད་པ་ཞིབ་འཇུག་བྱས་མེད་པ་ཞིག་རེད། གོང་ཞུས་ཀྱི་གནས་ཚུལ་འདི་ཚོ་ནི་ཕྱི་ཡི་ཁོར་ཡུག་གི་ནང་གི་མཁའ་རླུང་སྦགས་བཙོག་གི་སྐོར་ཞིག་རེད། འོན་ཀྱང་མཁའ་རླུང་སྦགས་བཙོག་དེ་ནང་ཁང་པའི་ནང་ལ་ཡོད་པའི་དཀའ་ངལ་ཞིག་ཀྱང་ཡིན་པ་དང། དཔེར་ན་ཐབ་ནས་ཐོན་པའི་དུ་བ་སོགས་ཀྱིས་ཀྱང་འཕྲོད་བསྟེན་ལ་གནོད་སྐྱོན་ཆེན་པོ་བྱེད་ཀྱི་ཡོད་པ་དང། ལྷག་པར་དུ་རྫས་འགྱུར་ཡོད་པའི་དངོས་པོ་དེ་དཔེར་ན་འགྱིག་ཤོག་དང་ཤོག་བུ་ལ་སོགས་པ་ཐབ་ནས་ཡོང་ན་དེ་ཡི་དུ་བ་ཡིས་འཕྲོད་བསྟེན་ལ་སྐྱོན་དེ་བས་ཆེ་བ་བྱེད་ཀྱི་ཡོད་པ་རེད། བོད་ནང་ལ་མཚོན་པ་ཡིན་ན་གློ་བ་ཡི་ན་ཚ་ཡོད་པའི་མི་ཧ་ཅང་མང་པོ་ཡོད་པ་དེ་སྔོན་བོད་ནང་ལས་ཀ་བྱེད་མཁན་ཕྱི་རྒྱལ་གྱི་སྨན་པ་ཞིག་གིས་བརྗོད་ཡོད་པ་དང། དཀའ་ངལ་དེ་ཐ་མག་ཙམ་མ་ཚད་དེ་བཞིན་ཐབ་ནང་དུ་ཤིང་དང་ལྕི་བ་སོགས་ཀྱི་དུ་བ་རྣམས་ཁང་པའི་ནང་གི་ཁོར་ཡུག་ནང་གནས་པ་དེ་ཡིས་དུས་ཡུན་རིང་པོ་བརྒྱུད་ནས་མིའི་གློ་བ་ལ་སྐྱོན་ཆེན་པོ་བྱེད་ཀྱི་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་འཛམ་གླིང་ནང་ཡར་རྒྱས་དེ་ཙམ་མ་ཕྱིན་པའི་རྒྱལ་ཁབ་ཁག་ནང་མུ་མཐུད་ནས་ཤིང་དང་ལྕི་བ། རྡོ་སོལ། ཞིང་ཁ་ནས་ཐོན་པའི་སོག་མ་སོགས་མེ་བཏང་ནས་འཚོ་བ་སྐྱེལ་དགོས་ཡོད་པ་དང། དེ་རྣམས་ཀྱིས་ཁང་པའི་ནང་ལ་མཁའ་རླུང་འབག་བཙོག་ཚད་མཐོན་པོ་བཟོ་གི་ཡོད་པར་འགྲེལ་བརྗོད་བྱས་འདུག་གནས་སྟངས་དེའི་འོག་ནས་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་དེ་ལྟ་བུའི་ལུང་པ་ཁག་ནང་ལ་བྱིས་པ་དང་མི་རྒན་པ་ས་ཡ་བཞི་དང་འབུམ་གསུམ་འཆི་མ་རན་གོང་དུ་ཤི་བའི་རྐྱེན་བྱུང་ཡོད་པའི་ཚོད་རྩིས་བརྒྱབ་ཡོད་པ་རེད། དེ་བཞིན་དུ་རྡོ་སྣུམ་བེད་སྤྱོད་བཏང་ནས་ལྟོ་བཟོ་བ་དང་ཡང་ན་རྡོ་སྣུམ་གྱི་སྒྲོན་མེ་སྤར་བ་སོགས་ཀྱིས་ཀྱང་ཁང་པའི་ནང་གི་མཁའ་རླུང་སྦགས་བཙོག་ཚབས་ཆེན་པོ་བཟོ་གི་ཡོད་པ་མ་ཚད། མེ་སྐྱོན་དང་དུག་སྐྱོན་གྱི་ཉེན་ཁ་ཡང་ཆེན་པོ་བྱས་པའི་བརྒྱུད་ནས་མི་ལ་རྨས་སྐྱོན་དང་ཚེ་སྲོག་ཤོར་བའི་སྐྱོན་ཡང་ཡོང་གི་ཡོད་པ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་འགྲེལ་བརྗོད་བྱས་འདུག་ཕྱི་ཡི་ཁོར་ཡུག་གི་མཁའ་རླུང་སྦགས་བཙོག་དེ་བཞིན་མི་རྣམས་ཀྱིས་ཐུན་མོང་གིས་བྱེད་དགོས་པའི་བྱ་བ་ཞིག་དང་ལྷག་པར་དུ་རྒྱལ་ཁབ་སོ་སོ་ཡི་སྲིད་གཞུང་གིས་བྱེད་དགོས་པའི་བྱ་བ་ཞིག་ཡིན་སྲིད་མོད། འོན་ཀྱང་ནང་གི་ཁང་པའི་མཁའ་རླུང་སྦགས་བཙོག་དེ་ཁྱིམ་ཚང་རང་སོ་སོ་ཡིས་སྟངས་འཛིན་བྱེད་དགོས་པའི་བྱ་བ་ཞིག་ཡིན་པར་བརྟེན་ནས། གལ་ཏེ་ཤིང་དང་ལྕི་བ་སོགས་མེ་གཏོང་མཁན་གྱི་ཁྱིམ་ཚང་ཞིག་ཡིན་ན་ཡང། ཐབ་ལ་དུ་བུག་བཙུགས་ནས་ཐབ་ནང་གི་དུ་བ་དེ་ཁང་པ་ཡི་ནང་ལ་མི་འཁོར་བར་བྱེད་རྒྱུ་དེ་གལ་ཆེན་པོ་ཞིག་ཡིན་པ་བརྗོད་མི་དགོས་པ་ཞིག་རེད། མཁའ་རླུང་འབག་བཙོག་གིས་མིའི་འཕྲོད་བསྟེན་ལ་གནོད་འཚེ་བྱེད་ས་གཙོ་བོ་དེ་གློ་བ་ལ་སྐྱོན་བྱེད་ཀྱི་ཡོད་པར་ངོས་འཛིན་བསྩལ་རྒྱུ་ཡོད་མོད། འོན་ཀྱང་ལོ་གཅིག་གོང་དུ་བྱས་པའི་ཞིབ་འཇུག་ཞིག་གིས་ཤེས་རྟོགས་བྱུང་བ་ལྟར་ན། མཁའ་རླུང་སྦགས་བཙོག་སྤྱི་དང། ལྷག་པར་དུ་འཕྲུལ་འཁོར་གྱིས་བཟོས་པའི་མཁའ་རླུང་སྦགས་བཙོག་གིས་གྲིབ་སྐྱོན་གྱི་ན་ཚ་དང་དེ་བཞིན་སེམས་སྐྱོན་གྱི་ན་ཚ་ན་བའི་རྐྱེན་ཡང་བྱེད་བཞིན་ཡོད་པ་འདི་ཚོ་མཐོང་ཡོད་པ་རེད། གཤམ་ལ་དེའི་སྐོར་གྱི་དེབ་ཁུངས་འདི་ནས་ཕྱོགས་སྒྲིག་དང་བརྒྱུད་པར་བྱས་པ་ཞིག་གི་ཟུར་ཞིག་ཞུ་གི་ཡིན། ཚན་རིག་པ་ཚོས་བརྗོད་པ་ལྟར་ན། མཁའ་རླུང་སྦགས་བཙོག་ཡོད་ས་ལ་དུས་ཚོད་ཐུང་ཐུང་ཞིག་གི་རིང་ལ་ཕྱིན་པ་ཡིན་ན་ཡང། དེ་ཡིས་གོང་ཞུས་ཀྱི་གྲིབ་སྐྱོན་གྱི་ན་ཚ་ན་བའི་ཉེན་ཁ་ཡོད་པ་ཞིག་རེད། ཞིབ་འཇུག་དེ་ཡིས་བར་ལམ་ལོ་བཅུ་ཡི་རིང་ལ་ཨ་མི་རི་ཀའི་གྲོང་ཁྱེར་སྦོ་སི་ཀྲོན་ནང་ཁུལ་དུ་གྲིབ་སྐྱོན་ཡོད་པའི་ནད་པ་གཅིག་སྟོང་བདུན་བརྒྱ་ཡི་ཐོག་ལ་ཞིབ་འཇུག་བྱས་པ་ཞིག་ཡིན་པ་དང། དེའི་བརྒྱུད་ནས་རླུང་འཁོར་དང་འཕྲུལ་འཁོར་གྱི་བརྒྱུད་ནས་མཁའ་རླུང་སྦགས་བཙོག་བཏང་བའི་སྦགས་བཙོག་ནང་ཆེས་ཕྲ་བའི་རྫས་ཀྱི་རིགས་ཀྱིས་གཟའ་གྲིབ་ཀྱི་རྐྱེན་བྱེད་ཀྱི་ཡོད་པའི་ནུས་པ་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། རྫས་ཀྱི་རིགས་དེ་ཚོ་ཡོང་ཁུངས་གཙོ་བོ་དེ་གློག་ཁང་དང་བཟོ་གྲྭ། རླུང་འཁོར། དེ་བཞིན་ཤིང་ལ་མེ་གཏོང་བ་བཅས་པའི་བརྒྱུད་ནས་ཡོང་གི་ཡོད་པ་ཞིག་རེད།

སྨན་ཁང་ནང་ལ་གྲིབ་སྐྱོན་སྨན་བཅོས་བྱེད་པར་འགྲོ་མཁན་གྱི་མི་མང་པོ་ཞིག་གི་ཐོག་ལ་ཞིབ་འཇུག་དང་དཔྱད་ཞིབ་བྱས་ཡོད་པ་རེད། ནད་པ་རེ་རེ་བཞིན་ཁོ་ཚོ་ལ་ཉེ་འཁོར་གྱི་འཁོར་ཡུག་ནང་རླངས་འཁོར་གྱིས་བསྐྲུན་པའི་མཁའ་རླུང་འབག་བཙོག་གིས་གྲིབ་སྐྱོན་གྱི་ཉེན་ཁ་ཆེ་རུ་བཏང་བ་དེ་དུས་ཚོད་ཐུང་ཐུང་ནང་མཐོང་ཐུབ་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་ཞིག་རེད། ཁོ་ཚོ་ཡིས་ནད་པ་རེ་རེ་བཞིན་ལ་ཞིབ་འཇུག་བྱས་སྐབས། ཉེ་འཁོར་གྱི་འཁོར་ཡུག་ནང་ཡོད་པའི་རླངས་འཁོར་གྱིས་བསྐྲུན་པའི་མཁའ་རླུང་འབག་བཙོག་གིས་གྲིབ་སྐྱོན་གྱི་ཉེན་ཁ་ཆེ་རུ་བཏང་བ་དེ་དུས་ཚོད་ཐུང་ཐུང་ནང་ལ་མཐོང་ཐུབ་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། གནས་ཚུལ་འདི་ཡིས་འཛམ་གླིང་ནང་མཁའ་རླུང་འབག་བཙོག་ཧ་ཅང་སྡུག་པོ་ཡོད་པའི་རྒྱ་ནག་ལྟ་བུ་ལ་ཅི་ཙམ་གྱི་ཉེན་ཁ་ཆེན་པོ་ཡོད་པ་དེ་རང་བཞིན་ནས་སྟོན་པ་ཞིག་རེད། ཨ་མི་རི་ཀ་སོགས་ཡར་རྒྱས་ཕྱིན་པའི་རྒྱལ་ཁབ་ནང་ལ་རླངས་འཁོར་མང་པོ་ཡོད་ཀྱང། རླངས་འཁོར་གྱིས་མཁའ་རླུང་འབག་བཙོག་གཏོང་ཚད་ལ་དོ་དམ་བྱེད་པའི་འོག་ནས་བར་སྣང་གི་མཁའ་དབྱིངས་སུ་འབག་བཙོག་མཐུག་པོ་གཏོང་གི་མེད་པ་ཅིག་རེད། རྒྱུ་མཚན་དེ་ལ་བརྟེན་ནས་གཞི་རྩའི་མཁའ་རླུང་འབག་བཙོག་གི་ཚད་གཞི་དེ་རྒྱ་ནག་དང་རྒྱ་གར་སོགས་ནང་བཞིན་མཐོང་རྒྱུ་མེད་པ་ཞིག་རེད། དེར་བརྟེན་ཨ་མི་རི་ཀའི་ནང་ཉེན་ཁ་དེ་ཙམ་མཐོང་དུས་རྒྱ་ནག་ནང་ལ་སོང་ན་གྲིབ་སྐྱོན་གྱི་ན་ཚའི་ཉེན་ཁ་དེ་ཅི་ཙམ་གྱི་ཆེན་པོ་ཡོད་པ་ཚོད་དཔག་བྱེད་ཐུབ་པ་གཅིག་རེད། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ལ་ཡང་གནས་ཚུལ་ཐོན་པ་ཞིག་གི་ནང་ལ་རྒྱ་ནག་ནང་གི་མཁའ་རླུང་འབག་བཙོག་གི་རྐྱེན་བྱས་ནས་ཡུལ་དེའི་ནང་ལ་གཟའ་གྲིབ་ཕོག་ནས་མི་འཆི་སྐྱོན་སོང་བའི་གནས་ཚུལ་ཤུགས་ཆེན་པོ་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་ཞིག་ཡིན་ཅིང། དེ་ཡང་རྒྱ་ནག་གི་གྲོང་ཁྱེར་བརྒྱད་ཀྱི་ནང་ལ་གནས་ཚུལ་དེ་ཤུགས་ཆེན་པོ་བྱུང་ཡོད་པ་སྐབས་དེར་བྱས་པའི་ཞིབ་འཇུག་ཞིག་གིས་ཤེས་རྟོགས་བྱུང་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཉན་པ་དེ་ནི་རྒྱ་ནག་ནང་གསར་དུ་བྱས་པའི་ཞིབ་འཇུག་ཞིག་གིས་ཡུལ་དེའི་ནང་མཁའ་རླུང་འབག་བཙོག་གི་རྐྱེན་གྱིས་ལོ་གཅིག་ནང་མི་ས་ཡ་བརྒལ་བ་འཆི་སྐྱོན་སོང་ཡོད་པའི་སྐོར་དང། དེ་བཞིན་ཕྱིའི་ཁོར་ཡུག་དང་ནང་ཁང་པ་ཡི་ནང་གི་མཁའ་རླུང་འབག་བཙོག་གི་གྲས་ལས་ནང་ཁང་པ་ཡི་ནང་གི་མཁའ་རླུང་འབག་བཙོག་གིས་ཀྱང་འཕྲོད་བསྟེན་ལ་གནོད་སྐྱོན་ཆེན་པོ་བྱེད་ཀྱི་ཡོད་པའི་སྐོར། དེ་བཞིན་མཁའ་རླུང་འབག་བཙོག་གིས་གློ་བ་ཙམ་མ་ཚད་གྲིབ་སྐྱོན་སོགས་ཀྱི་ན་ཚའི་རྐྱེན་བྱེད་ཀྱི་ཡོད་པ་ཞིབ་འཇུག་ཐོན་ཡོད་པ་སོགས་ཀྱི་སྐོར་ཕྱོགས་སྒྲིག་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ།